གོང་གི་ལེ་ཚན་དེ་མཐུན་འགྱུར་སྦྱར་མཁན་ཨོ་སི་ཁྲུ་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་ཡིན་པ་རེད། ཕྱི་ལོ་ཉིས་སྟོང་བཅོ་གསུམ་ལོར་ཕིའུ་ཉམས་ཞིབ་ལྟེ་གནས་ཁང་གིས་བསམ་ཚུལ་བསྡུ་རུབ་བྱས་པ་ལས། ཨོ་སི་ཁྲུ་ལི་ཡའི་མི་བཅུ་ཆ་བརྒྱད་ཀྱིས་སྤྱི་ཚོགས་ནང་མཚན་མཐུན་བར་འབྲེལ་བ་དང་ལེན་དགོས་པའི་བསམ་ཚུལ་བཏོན་ཡོད་འདུག། དེ་ཡང། ཕྱི་ལོ་ཉིས་སྟོང་བཅུ་བདུན་ལོའི་ལོ་མཇུག་ལ་ཨོ་སི་ཀྲི་ལི་ཡའི་ནང་མཚན་མཐུན་གཉེན་སྒྲིག་ཆོག་པའི་ཁྲིམས་གསར་པ་གཏན་འབེབས་བྱུང་ཀྱང། མཚན་མཐུན་གནད་དོན་ཐོག་ལས་འགུལ་བ་ཚོས་ཁོ་ཚོའི་ཐོབ་ཐང་ཆེད་མུ་མཐུད་རྩོད་ལེན་གནང་བཞིན་ཡོད་འདུག་ཡོངས་གྲགས་སུ LGBTI ཞེས་པ་ནི་ཚིག་བསྡུས་ཤིག་ཡིན་པ་དང། དེ་ནི Lesbian དང Gay། Bisexual། Transgender། Intersex། ལ་གོ་དགོས་པ་ཡིན། འོན་ཀྱང་ཚོགས་སྡེ་ཁག་མང་པོའི་རིག་གཞུང་ནང་ཕོ་མོ་གང་རུང་མ་ཡིན་པའི་མི་རྣམས་ལ་འཇུག་པའི་ཐ་སྙད་གཞན་མེད་པ་རེད་འདུག Equality Australia ཞེས་པའི་ཚོགས་པའི་ཁྲིམས་དོན་འགན་འཛིན Ghassan Kassisieh ལགས་ཀྱིས་འགྲེལ་བརྗོད་གནང་དོན། ང་ཚོས་ཕོ་མོ་གང་རུང་ཞིག་རང་ཉིད་ཀྱི་མཚན་མཐུན་ལ་ཡིད་མགུ་ཉུལ་དང་ཆགས་སྤྱོད་བྱེད་མཁན་རྣམས་དང་དེ་བཞིན་རང་ཉིད་སྐྱེས་དུས་ཕོ་མོ་གང་རུང་ཞིག་ལ་དབྱེ་ཡོད་ཀྱང་ངེས་པར་དུ་དེ་མཚུངས་ཡིན་མི་དགོས་པ་རེད། དེ་སྔར་ཨོ་སི་ཀྲི་ལི་ཡ་དབྱིན་ཡུལ་གྱི་མངའ་ཁོངས་སུ་ཡོད་སྐབས་མཚན་མཐུན་བར་འབྲེལ་བ་བཞག་པ་དེ་ཁྲིམས་འགལ་གྱི་ནག་ཉེས་ཤིག་ཏུ་བརྩི་སྲོལ་ཡོད་འདུག་དེ་བཞིན་ཕྱི་ལོ་ཆིག་སྟོང་དགུ་བརྒྱ་ཉི་ཤུ་རྩ་བཞི་བར New South Wales མངའ་སྡེའི་ནང་མཚན་མཐུན་བར་འབྲེལ་བ་བཞག་པ་ཡིན་ན། ཉེས་ཆད་ཚེ་བཙོན་ཡིན་པ་རེད་འདུག་དེ་མཚུངས་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དགུ་བར Victoria མངའ་སྡེའི་ནང་མཚན་མཐུན་བར་འབྲེལ་བ་བྱེད་པར་ཉེས་ཆད་སྲོག་ཐོག་ཡིན་པ་རེད་འདུག། རིམ་བཞིན་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་ལྔ་ལོར་ལྷོ་ཕྱོགས་ཨོ་སི་ཀྲི་ལི་ཡ་མངའ་སྡེས་འགོ་བཙུགས་ནས་མཚན་མཐུན་བར་འབྲེལ་བ་བཞག་པར་ཁྲིམས་འགལ་མ་ཡིན་པར་གྱུར་ཡོད་འདུག་མཐར་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བདུན་ལོར་ཏེས་མེ་ནི་ཡའི་མངའ་སྡེའི་ནང་མཚན་མཐུན་བར་འབྲེལ་བ་ཁྲིམས་འགལ་མ་ཡིན་པར་བཟོ་མཁན་མངའ་སྡེ་མཐའ་མ་དེ་ཆགས་ཡོད་འདུག། ཡང་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོར་ལཱ་ཏྲོབ་སློབ་གྲྭ་ཆེན་མོའི་འགྲོ་བ་མིའི་ཐོབ་ཐང་གི་ཁྲིམས་ལྟེ་གནས་ཁང་དང། Victoria མཚན་མཐུན་འཕྲོད་བསྟེན་ལྷན་ཁང་གཉིས་ཀྱིས་བཏོན་པའི་སྙན་ཐོ་ཞིག་ལས། Australia ནང་མཚན་མཐུན་བར་འབྲེལ་བ་བཞག་མཁན་མི་བརྒྱ་ཆ་བཅུ་ཙམ་ཞིག་ད་དུང་མུ་མཐུད་མཚན་མ་བསྒྱུར་ཐབས་ཀྱི་བཅོས་ཐབས་འདྲ་མིན་གནང་བཞིན་པ་ཐོན་ཡོད་འདུག། ཡི་ཤུའི་ཆོས་དཔོན་ཟུར་པ Andre Afamasaga ལགས་ཁོང་གིས་ཀྱང་ལོ་མང་རིང་རང་ཉིད་ཀྱི་མཚན་མ་བཅོས་ཐབས་གནང་བའི་ཉམས་མྱོང་སྐོར་གསུང་དོན།
གལ་སྲིད་ཁྱེད་རང་མཚན་མཐུན་བར་འབྲེལ་བ་བཞག་མཁན་ཡིན་ན་དེ་མི་འགྲིག་པ་དང། དེ་ལྟར་བྱེད་པ་ཡིན་ན་ཁྱེད་རང་སྒེར་ལ་སྐྱོན་ཞིག་ཡོད་པས་དེ་བཅོས་ཐབས་དགོས་པ་སོགས་ཀྱི་ལྟ་བ་ལོག་པ་ཞིག་སྤྱི་ཚོགས་ནང་ཡོངས་ཁྱབ་རེད། དེ་ཡང་ཨན་ཌྲེ་ཨ་ཕ་མ་ས་ཀ་ལགས་ཁོང་ས་མོ་བའི་ཡེ་ཤུ་ཁྱིམ་ཚང་ཞིག་གི་ནང་འཚར་ལོངས་བྱུང་ཡོད་པར་བརྟེན་ཁོ་རང་མཚན་མཐུན་བར་འབྲེལ་བ་གནང་མཁན་ཞིག་ཡིན་པས་ཚེ་སྒང་ངོ་ཚ་དང་ཁ་སྐྱེངས་དགོས་པ་བྱུང་ཡོད་འདུག།
ང་རང་ཆུང་དུས་ལོ་བརྒྱད་ཙམ་ནས་མཚན་མཐུན་ཡིན་པ་ཤེས་བྱུང། དེའི་སྐབས་ངས་ལྷ་ལ་སྨོན་ལམ་བརྒྱབ་ནས། འཚོ་བ་དེ་མེད་པ་བཟོས་རོགས་ཞེས་ཡང་ཡང་གསོལ་བ་བཏབ་པ་ཡིན། སྤྱི་ཚོགས་ནང་དབྱེ་འབྱེད་དང་ཁྱད་གསོད་ཆེ་བར་བརྟེན་ནམ་རྒྱུན་ཆོས་ལ་ཡིད་ཆེས་མེད་མཁན་ཕྲུ་གུ་རྣམས་ཀྱང་གང་བྱ་འདི་བྱེད་མེད་པར་ལྷ་ལ་སྨོན་ལམ་རྒྱག་དགོས་པ་བྱུང་གི་ཡོད། National LGBTI Health Alliance ཞེས་པས་གནས་ཚུལ་བསྡུ་རུབ་བྱས་པ་ལས་ལོ་ན་བཅུ་དྲུག་ནས་ཉི་ཤུ་རྩ་བདུན་བར་གྱི་མཚན་མཐུན་པ་རྣམས་ཀྱི་ཁྲོད་དུ་རང་སྲོག་གཅོད་པའི་ཉེན་ཁ་ཤིན་ཏུ་ཆེ་བ་ཡོད་པ་ཐོན་ཡོད་འདུག་ཡེ་ཤུའི་མཆོད་དཔོན་ཟུར་པ་ཨ་ཕ་མ་ས་ཀ་ལགས་ཀྱང་རང་ཉིད་ཀྱི་ཆོས་དད་དང་མཚན་མཐུན་ཡིན་པ་ནི་འགལ་ཟླ་ཆགས་པར་བརྟེན་རང་སྲོག་གཅོད་དགོས་བསམ་པ་ཡང་ཡང་བྱུང་ཡོད་འདུག་ཁོང་གིས་གསུངས་དོན། ངས་ལོ་བཅོ་ལྔ་ལྷག་ང་རང་གི་མཚན་མཐུན་ཁྱད་ཆོས་དེ་བསྒྱུར་བཅོས་བྱེད་ཐབས་བྱས་པ་ཡིན། དེའི་སྐབས་ང་རང་ལ་སེམས་སྡུག་དང་སེམས་ངལ་ཧ་ཅང་ཆེན་པོ་བྱུང། ད་ང་རང་ལོ་བཞི་བཅུ་ཟིན་ཀྱང་ཐབས་ལམ་ཆ་ཚང་ཟད་ནས་བསྒྱུར་བཅོས་གང་ཡང་མཐོང་རྒྱུ་མི་འདུག་གནས་སྟངས་དེ་འདྲ་ཞིག་འོག་ང་རང་གྲོགས་མེད་ཁེར་རྐྱང་ལུས་པ་དང། མི་ཚེ་གང་སེམས་མི་སྐྱིད་པ་ཡོང་གི་རེད་བསམ་ནས་རང་སྲོག་གཅོད་དགོས་བསམ་པ་ཞིག་དྲན་བྱུང། སེམས་ངལ་དེ་ལྟར་བྱུང་བར་བརྟེན་མཐར་ཨ་ཕ་མ་ས་ཀ་ལགས་ཀྱིས་རང་ཉིད་ཀྱི་ངོ་བོ་གང་ཡིན་པ་དེར་ངོས་ལེན་བྱེད་དགོས་པ་བྱུང་ཡོད་འདུག་ཡང་ཁོང་གིས་མུ་མཐུད་གསུངས་དོན། ང་རང་མཐར་འུ་ཐུག་ཐབས་ཟད་ཀྱིས་གལ་ཏེ་རང་ཉིད་ཀྱི་ངོ་བོ་བསྒྱུར་བཅོས་བྱེད་ཐབས་བྱས་ནས་འབྲས་བུ་གང་ཡང་ཐོན་རྒྱུ་མེད་ན་སྙིང་པོ་མཐོང་མ་བྱུང། ང་རང་ནམ་ཡང་མི་ཚེ་དེ་འདྲ་ཞིག་སྐྱེལ་འདོད་མི་འདུག་དེར་བརྟེན། མཐར་ང་རང་མི་གཞན་དང་མི་འདྲ་བར་མཚན་མཐུན་ཡིན་པར་ངོས་ལེན་བྱས་ན་ལེགས་ཤོས་མཐོང་བྱུང། Australia ནང LGBTI ཁོངས་སུ་ངོས་བཟུང་མཁན་རྣམས་ལ་སྤྱི་ཚོགས་དང་འཕྲོད་བསྟེན་ཞབས་ཞུ་འདྲ་མིན་ཐོབ་ཕྱིར། Equality Australia ཞེས་པའི་ཚོགས་པས་རྒྱལ་ཡོངས་མི་འབོར་ཞིབ་བཤེར་སྐབས་མཚན་མའི་ངོ་བོ་དང་འབྲེལ་བའི་དྲི་བ་ཁག་འགོད་པར་རྩོད་ལེན་གནང་གི་ཡོད་འདུག། They face harassment and discrimination and མི་དེ་དག་ལ་སྤྱི་ཚོགས་ནང་བརྙས་བཅོས་དང་ཁྱད་གསོད་མྱོང་བཞིན་ཡོད་པར་བརྟེན། ཁོང་ཚོའི་སྐོར་གནས་ཚུལ་ཤེས་རྟོགས་ལེགས་པོ་བྱུང་བ་ཡིན་ན་ཁོང་ཚོའི་དགོས་མཁོ་ཆེད་ལས་འགུལ་དང་ཞབས་ཞུ་བསྒྲུབ་སླ་བ་བྱུང་ངེས་རེད། ཡང་ལྷག་པར་དུ་མི་རིགས་དང་རིག་གཞུང་སྣ་མང་ཅན་གྱི་སྤྱི་ཚོགས་ནང་མཚན་མཐུན་འབྲེལ་བར་དབྱེ་འབྱེད་དང་འགོག་རྐྱེན་དེ་བས་ཆེ་བ་འཕྲད་བཞིན་ཡོད་འདུག་ཕྱི་ལོ་ཉིས་སྟོང་བརྒྱད་ལོར་སྲིད་བློན་རཌ་མཆོག་གི་གཞུང་འོག་མཚན་མཐུན་པ་རྣམས་ལ་གཞུང་གི་སྐྱོབ་གསོ་དང་ལས་གནས་སུ་ཐོབ་ཐང་དཔྱ་ཁྲལ། མི་སེར་ཐོབ་ཐང་སྤྱི་ཚོགས་དང་འཕྲོད་བསྟེན་ཞབས་ཞུ་སོགས་དབྱེ་འབྱེད་མེད་པའི་ཁྲིམས་གཏན་འབེབས་གནང་ཡོད་འདུག

ས་ཁང་སོགས་ཀྱི་རྒྱུ་ནོར་སྐྱེལ་ཆོག་པའི་ཐོབ་ཐང་སོགས་བཟའ་ཚང་གཞན་དང་ཐོབ་ཐང་འདྲ་མཉམ་ཡོད། དེ་ཡང་ཕྱི་ལོ་ཉིས་སྟོང་བཅུ་བདུན་ལོར་ཨོ་སྟྲེ་ལི་ཡའི་རྒྱལ་ཡོངས་སུ་འོས་བསྡུ་བརྒྱུད་མི་མང་བརྒྱ་ཆ་དྲུག་ཅུ་རེ་གཅིག་ཚེག་དྲུག་གིས་མཚན་མཐུན་གཉེན་སྒྲིག་ཆོག་པར་བཟོ་དགོས་པའི་འདུན་པ་བཏོན་ནས་གཉེན་སྒྲིག་གི་ཁྲིམས་ལ་འགྱུར་བ་བཏང་ཡོད།

ཕ་མ་རྣམས་ཀྱིས་སོ་སོའི་ཕྲུ་གུ་མཚན་མཐུན་ཆགས་སྤྱོད་པ་ཡིན་པ་ངོས་ལེན་བྱེད་མི་ཐུབ་ཀྱང། མཚན་མཐུན་བར་གཉེན་སྒྲིག་བྱུང་བ་དང་ཚ་བོ་ཚ་མོ་བྱུང་སྐབས་རང་བཞིན་གྱིས་རྒན་པ་ཚོས་མཚན་མཐུན་གྱི་འབྲེལ་བར་ལྟ་སྟངས་བསྒྱུར་ནས་ནང་མི་འཆམ་མཐུན་ཡོང་གི་འདུག

སློབ་གྲྭ་སོགས་ནང་ཕོ་དང་མོ་ཞེས་པའི་སྲོལ་རྒྱུན་གྱི་ཁྱད་ཆོས་ཙམ་མ་ཡིན་པ་དུས་དང་འཚམས་པའི་ལུགས་སྲོལ་སྤེལ་བར་ཤུགས་རྒྱག་དགོས། ཕྱི་ལོ་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་གསུམ་ལོར་ཨོ་སི་ཀྲི་ལི་ཡའི་སྨན་རིག་ལྷན་ཚོགས་ཀྱིས་མཚན་མཐུན་ཆགས་སྤྱོད་དེ་ནད་རིགས་ཀྱི་ཐོ་གཞུང་ལས་ཕྱིར་འདོན་བྱས་ཡོད་པ་རེད་འདུག་ཁ་སི་སཱ་ལགས་ཀྱིས་ད་དུང་མུ་མཐུད་རིག་གཞུང་སྣ་མང་ཅན་གྱི་ཚོགས་སྡེ་ཁག་ནང་རྗེས་ལུས་ཅན་གྱི་ལྟ་ཚུལ་ལོག་པ་དེ་དར་ཁྱབ་ཆེན་པོ་ཡོད་ཅེས་ཁོང་གིས་གསུངས་དོན།
གཞིས་སྤོ་བ་ཚོའི་ཚོགས་སྡེ་ཁག་ནང་མཚན་མཐུན་གྱི་འབྲེལ་བའི་སྐོར་རྗེས་ལུས་ཅན་གྱི་བསམ་ཚུལ་དེ་འདྲ་ཡོད། དཔེར་ན་དེ་སེམས་ཁམས་ཀྱི་ནད་ཞིག་ཡིན་པ་དང་ནད་དེའི་བཅོས་ཐབས་ཡོད་པ། དེ་དར་སྲོལ་དང་དབྱིངས་ཀྱིས་རང་ཉིད་ལ་གདམ་ག་ཡོད་པ་ལྟ་བུའི་གནས་ཚུལ་ལོག་པ་མང་པོ་ཞིག་འདུག་ལྷག་པར་དུ་ཨོ་སི་ཀྲི་ལི་ཡར་ཉེ་ཆར་འབྱོར་མཁན་རྣམས་ཀྱི་ཁྲོད་དུ་བསམ་ཚུལ་ལོག་པ་དེ་བས་ཁྱབ་ཆེ་བ་ཡོང་གི་འདུག Maria Chiarolli ལགས་ཁོང་མོར་ཨོ་སི་ཀྲི་ལི་ཡའི་རིག་གཞུང་སྣ་འཛོམས་ཅན་གྱི་མཚན་མཐུན་འབྲེལ་བའི་སྐོར་ལོ་མང་རིང་ཉམས་ཞིབ་གནང་ཡོད་པ་དང། ཁོང་མོས་སྤྱི་ཚོགས་ནང་འགྱུར་ལྡོག་ཆེན་པོ་བྱུང་བར་གོམ་པ་དང་པོ་དེ་ཁྱིམ་ཚང་ནས་འགོ་ཚུགས་དགོས་ཞེས་ཁོང་མོས་གསུངས་དོན། མཚན་མཐུན་བར་འབྲེལ་བ་འཇོག་མཁན་མང་དག་ཅིག་ལ། རང་ཉིད་ཀྱི་ཚོགས་སྡེ་ལས་དབྱེ་འབྱེད་དང་ཐུབ་ཚོད་མྱོང་གི་ཡོད་པ་གསལ་པོ་རེད་འདུག་ལྷག་པར་དུ། ཆོས་དད་ཅན་གྱི་ཚོགས་སྡེ་ཁག་ནང་ཁོང་ཚོ་དེ་བས་དབྱེ་འབྱེད་མང་བ་མྱོང་གི་ཡོད་འདུག་དེར་བརྟེན་ཕ་མ་མང་པོ་ཞིག་ལ་རང་ཉིད་ཀྱི་ཕྲུ་གུ་དང་སྤྱི་ཚོགས་བར་གདམ་ག་བྱེད་དགོས་པའི་གནས་སྟངས་ཆགས་ཡོད་པ་གཞོན་སྐྱེས་མང་པོས་ང་ལ་བཤད་བྱུང།
ཨོ་སི་ཁྲུ་ལི་ཡ་ཡི་གཙུག་ལག་སློབ་གཉེར་ཁང་ཨང་དང་པོ་ཨོ་སི་ཁྲུ་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་གིས་དྲ་ཐོག་ནས་བོད་ཡིག་སློབ་ཁྲིད་གནང་གི་ཡོད་པ་རེད་བོད་ཡིག་སློབ་སྦྱོང་བྱེད་བཞིན་པའི་སྐབས་སུ་སློབ་སྦྱོང་དང་གཞན་ཡང་འགྲུལ་བཞུད་ཀྱི་གོ་སྐབས་ཡང་ཐེངས་གཅིག་བསྐྲུན་གྱི་ཡོད་ཤེས་ཚད་འདྲ་མིན་གྱི་སློབ་ཕྲུག་ཚང་མ་ལ་བོད་ཡིག་སློབ་ཁྲིད་བྱེད་ཀྱི་ཡོད་པ་དང་དྲ་ཐོག་གི་སློབ་ཁྲིད་དེ་ནི་ཁྱེད་རང་ས་ཆ་གང་དུ་བསྡད་ཡོད་ཀྱང་སློབ་སྦྱོང་བྱེད་ཆོག་གི་ཡོད་པ་རེད་ཕྱི་ལོ་ཉིས་སྟོང་ཉེར་བཞི་ལོ་ཡི་སློབ་དུས་དང་པོ་ཡི་འཛུལ་ཞུགས་ཐོ་འགོད་དེ་དབྱིན་ཇི་ཟླ་བཅུ་གཉིས་པའི་ནང་འགོ་འཛུགས་གནང་གི་ཡོད་པ་རེད་ཞིབ་ཕྲ་ཡི་གནས་ཚུལ་ཁག་དྲ་ཚིགས་ཀྱི་ཁ་བྱང asiapacific། dot anu། dot edu། dot au།